དེ་རིང་གོང་ས་མཆོག་གིས་བཀའ་སློབ་དུས་ཡུན་རིང་པོ་སྩལ་མེད་ཀྱང་མགོན་པོ་གང་ཉིད་མཆོག་གི་སྐུ་མདུན་དུ་ཡོད་པ་དེས་རང་རྒྱུད་ལ་སེམས་ཤུགས་དང་ནུས་ཤུགས་གསར་པ་ཞིག་ཡོང་གི་འདུག་ཅེས་བརྗོད་འདུག། དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུ་མཁན་གྱི་ཁོངས་ནས་ནིའུ་ཟི་ལན་གྱི་རུ་ཁག་གི་རྩེད་འགྲན་པ་ར་ཆེན་ར་བྷིན་དར་ནི་འདི་ལོའི་རྒྱལ་སྤྱིའི་དབྱུག་རྩེད་སྤོ་ལོའི་འགྲན་བསྡུར་གྱི་ནང་ཐེངས་དང་པོར་མཉམ་ཞུགས་བྱས་པ་དང་ཁོང་ལ་རྒྱལ་སྤྱིའི་ཁྲོད་ནས་བསྔགས་བརྗོད་དང་ཡི་རངས་ཞུ་མཁན་མང་པོ་ཞིག་ཡོད་པ་རེད། ཁོང་གིས་ད་རེས་གོང་ས་མཆོག་ལ་མཇལ་ཁ་ཞུས་པའི་མྱོང་ཚོར་སྐོར་ནས་གསུངས་ན། ངས་གོང་ས་མཆོག་གི་མཚན་སྙན་དང་རླབས་ཆེན་གྱི་ཕྱག་ལས་དག་དེ་སྔ་ནས་གོ་ཐོས་བྱུང། དེ་རིང་གོང་ས་མཆོག་དངོས་སུ་མཇལ་རྒྱུ་བྱུང་བ་དེར་དགའ་བ་དཔག་མེད་བྱུང་ཅེས་བརྗོད་འདུག། ཡང་དབྱུག་རྩེད་པ་ཇི་མི་ནི་ཤམ་ཡིས། དེ་རིང་བཞུགས་སྒར་ཁུལ་གྱི་གནམ་གཤིས་ཧ་ཅང་ཡག་པོ་ཡོད་པའི་ཁར་གོང་ས་མཆོག་ལ་མཇལ་ཁ་བྱེད་རྒྱུ་བྱུང་བ་དེས་ཧ་ཅང་དགའ་ཚོར་ཆེན་པོ་བྱུང་ཞེས་འགྲེལ་བརྗོད་གནང་འདུག།

ཁོ་ནས་ཆེས་ཁ་སང་རྣམ་དག་གིས་རྒྱབ་སྐྱོར་གནང་དེ་ངས་ཇེམ་སི་མ་ཁང་རྣམ་གཉིས་ཅན་ནས་ད་ལན་ད་ཁས་ལེན་བྱེད་ཅེས་གང་མྱུར་ཁྲིམས་འཆར་དེ་གཏན་འབེབས་བྱས་སྒང་ལ་ཡ་ཁས་ལེན་གནང་སོང་དེ་ནང་བཞིན་ད་མྱུར་དུ་གྲུབ་འབྲས་ཐོན་ཡས་ཀྱི་ང་ཚོས་རེ་བ་བྱེད་ཀྱི་ཡོད་དེ་ནང་བཞིན་ཨ་ནི་སྲིད་སྐྱོང་མཆོག་གིས་ད་ལན་དེ་ད་ཅིག་དུས་རྒྱུན་དུ་ནས་ད་གཞུང་དོན་ཕྱོགས་བསྐྱོད་ཕེབས་པའི་སྐབས་ལ་ཡ་ད་ཅིག་འཚམས་ཞུ་དང་སྟབས་བསྟུན་བྱས་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་ཉེ་བའི་ཡ་གི་འབད་བརྩོན་ཅིག་གནང་གི་ཡོད་རེད་ད་ལན་གྱི་དེ་ད་བོད་རིགས་སྤྱི་མཐུན་ཚོགས་པ་ཁག་ཁག་བརྒྱད་ལ་ཡང་དེ་འདྲ་ཞིག་ཕེབས་དེ་ཡིན་དུས་ད་ད་རིང་དེ་ཨེ་མེས་ནས་མར་ཐོན་བྱས་ཨེ་ཐི་ཀ་ལ་ད་ཉིན་མཐའ་མ་ཅིག་ཆགས་བྱས་ཡོད། ད་ས་གནས་ག་བ་ལ་ཕེབས་སོང་ན་ད་མི་མང་ཚོ་ལོ་ངོ་བཅོ་ནས་ལྔ་ནས་ཅིག་ད་རེས་ཀྱི་བཀའ་ཤག་གི་ཕྱག་ལས་གནང་སྟངས་སྒང་ལ་ཡང་ད་ཅིག་བསྔགས་བརྗོད་ཞུ་གི་འདུག་འོན་ཀྱང་ན་གཞོན་མི་མང་ནང་ནས་དོ་སྣང་ཞེ་དྲག་ཅིག་གནང་གི་འདུག་དེ་ཡིན་དུས་སྤྱི་ཡོངས་ཀྱི་ཡང་དག་ཅིག་བྱུང་སོང་ཅེས་བརྗོད་ཤེས་ཡོད།

རེས་གཟའ་སྤེན་པའི་ཉིན་མོ་ཨ་ནི་སྲིད་སྐྱོང་མཆོག་གིས་ནིའུ་ཡོག་གི་མཛད་འཆར་གྲུབ་པའི་རྗེས་ལ་ཡ་ཨ་ནི་གཟའ་ཉི་མའི་ཉིན་ནིའུ་ཡོག་ཐོན་བྱས་ཕ་གི་གྷེ་རི་སན་ཨིན་སི་ཏུ་ཡུག་ལ་ཡ་ཨ་ནི་བོད་ཀྱི་ཐེབས་རྩ་ཚོགས་པའི་འགན་འཛིན་ལྷན་ཚོགས་མཉམ་དུ་ཚོགས་འདུ་འཚོགས་ཡས་རེད། དེ་གནང་རྗེས་དེ་ནས་ཉིན་གུང་རྒྱབ་ལ་ཡ་ཁེ་ནེ་ཐི་གྷེ་ལ་ཕེབས་རྗེས་ཁེ་ནེ་ཐི་གྷེ་གི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ལ་ཡ་མི་མང་ལ་ཡ

བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག International Tibet Network འམ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་ཏུ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་བསྐོང་ཚོགས་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱལ་སྤྱིའི་གནས་བབ་དང་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས། ཚང་མས་ནུས་པ་མཉམ་སྤུངས་ཀྱིས་བོད་མིའི་འཐབ་རྩོད་ཀྱི་ནུས་ཤུགས་གོང་མཐོར་ཡོང་ཐབས་སོགས་ཀྱི་ཐོག་གོ་བསྡུར་གནང་ཡོད་པ་ཨོ་སི་ཀྲི་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་བོད་པའི་གི་གནད་དོན་སྒང་ལ་དྲིལ་བསྒྲགས་ག་འདྲས་ག་འདྲས་ལོ་ག་ལོ་ག་རེ་ག་རེ་ག་རེ་ཡོད་མེད་དང་ཨ་ནི་དེའི་གལ་ཆེ་ཆུང་ག་འདྲ་ཡིན་མེད་དང་ཨ་ནི་ད་ལྟ་ཛ་དྲག་པ་ག་རེ་ཡིན་མེད་དང་དེ་ཚོ་སྐོར་ལ་ཨ་ནི་ཅིག་གོ་བསྡུར་བྱུང་ཡོད་རེད། ཨ་ནི་ད་དམིགས་བསལ་གི་ད་ད་བོད་ནང་གི་ད་ད་ད་དམིགས་བསལ་ད་ད་ཉན་བྱ་ཨུ་ཚོའི་བོད་ནང་གི་ཨ་ནི་གཏན་འཇགས་སློབ་གྲྭ་དེ་སྐོར་དེ་ལ་ཨ་ནི་ཅིག་ཞིབ་ཚགས་པོ་དེ་འདྲས་ཅིག་གོ་བསྡུར་བྱུང་ཡོད་རེད། རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་དེ་ཡི་དམིགས་ཡུལ་གཙོ་བོ་ནི་གོང་ཞུས་འབྲེལ་མཐུད་ལས་ཁང་དང་འབྲེལ་བ་ཡོད་པའི་ཨེ་ཤེ་ཡའི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཁུལ་འབྲེལ་བ་བཟང་རུ་བཏང་སྟེ་མཉམ་རུབ་ཀྱིས་བོད་དོན་ལས་འགུལ་སྤེལ་ཕྱོགས་དང་ཐབས་ཇུས་གསར་པ་ངོ་སྤྲོད་གནང་རྒྱུ་སོགས་ཡིན་ཞིང་ད་རེས་ཚོགས་ཆེན་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་དང་བོད་ཀྱི་གཞོན་ནུ་ལྷན་ཚོགས་བོད་རང་བཙན་སློབ་ཕྲུག་ཚོགས་པ་ཨོ་གླིང་བོད་དོན་ལས་འགུལ་ཁང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བོད་གནས་ལྟ་ཞིབ་ཁང་འཚེ་བ་མེད་པའི་ཐབས་ལམ་གྱི་གདམ་ག་ཐེབས་རྩ་ཁང་བོད་དོན་ལས་འགུལ་ལྟེ་གནས་ཁང་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་སོགས་ཀྱི་སྐུ་ཚབ་རྣམས་གཙོ་བོར་གྱུར་བའི་ཁྱོན་བོད་དོན་ལས་འགུལ་བ་མི་གྲངས་ལྔ་བཅུ་ལྷག་ལྷན་ཞུགས་གནང་འདུག། ཨོ་སི་ཀྲུ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྕམ་ཛོ་ཡི་སྦེད་ཧྥོརྡ་ལགས་ཐེངས་འདི་ཡི་ཚོགས་ཆེན་ཐོག་ལྷན་ཞུགས་གནང་འདུག། Collaboration and Cooperation are key. བོད་ཀྱི་བདེན་མཐའ་གསལ་བར་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་གིས་ནུས་པ་མཉམ་སྤུངས་ཀྱི་སྒོ་ནས་ལས་འགུལ་སྤེལ་རྒྱུ་གལ་ཆེ་ཡིན་པ་གསུངས་ཤིང། ད་རེས་ཚོགས་ཆེན་ཐོག་གཙོ་བོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཤར་བའི་སྐབས་རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དུས་བཀག་དཔྱད་ཞིབ་ཐེངས་བཞི་བ་འཚོགས་རྒྱུ་ཡིན་པ་དང་སྟབས་བསྟུན་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པ་སོགས་ཀྱི་ཐད་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པ་སོགས་ཀྱི་ཐད་གྲོས་བསྡུར་ལྷུག་པོ་གནང་ཡོད་པར་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ལོ་ལྟར་ཚོགས་སྲོལ་ཡོད་པ་མ་ཟད་སྐབས་རེ་བཞུགས་སྒར་རྡ་རམ་ས་ལར་ཡང་ཚོགས་ཀྱི་ཡོད་པ་དང། ད་རེས་ཚོགས་ཆེན་གྱི་ཉིན་མཐའ་མར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ། བོད་དོན་ལས་འགུལ་ལྟེ་གནས་ཁང་དེ་བཞིན་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་བཅས་ཐུན་མོང་གིས་གསར་འགོད་གསལ་བསྒྲགས་ཤིག་སྐོང་ཚོགས་གནང་སྟེ། རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་བཅའ་སྡོད་སློབ་གྲྭའི་ཉེན་ཁ་དང་འབྲེལ་བའི་སྙན་ཐོ་གཅིག་ཀྱང་འདོན་སྤེལ་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ། བོད་མི་ཚང་མས་འགན་འཁུར་བའི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་དེ་བེད་སྤྱོད་གཏོང་ཐུབ་ན་གྲུབ་འབྲས་ཆེན་པོ་ཞིག་ཐོན་ཐུབ་པའི་རེ་བ་དང་གོ་སྐབས་ཡོད་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པས་འགྲེལ་བརྗོད་གནང་གི་འདུག། དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་འགྲོ་བ་མིའི་ཐོབ་ཐང་ཆེད་མཁས་དང་རྟོག་ཞིབ་པའི་སྡེ་ཚན་ཟུར་འཛུགས་བྱས་ཏེ།

དབང་ཆ་དེ་བེད་སྤྱོད་ལོག་པ་བཏང་རྗེས་དེ་འདྲའི་མང་པོ་བྱུང་འདུག་གི་རེད། ཡིན་ནའི་ལས་ད་དམིགས་བསལ་བརྒྱུད་རིམ་གང་ནས་ཡིན་ན་གནས་སྟངས་ཡག་ཤོས་འགྲོ་བ་དང་མཉམ་འབྲེལ་རྒྱལ་ཚོགས་ཁྱབ་ཁོངས་ལ་ད་ལྟའི་ཆར་ལས་ཡག་ཅིག་རྒྱ་ནག་གཞུང་གི་སྟངས་འཛིན་འོག་ལ་མེད་པ་དེ་དམིགས་བསལ་བརྒྱུད་རིམ་དེ་ཡག་ཤོས་འགྲོ་བ་ཅིག་ཆགས་ཀྱི་ཡོད་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་དམིགས་བསལ་བརྒྱུད་རིམ་ནང་མི་སེར་དང་རིག་གཞུང་དཔལ་འབྱོར་སྤྱི་ཚོགས་དང་སྲིད་དོན་སོགས་ཕྱོགས་ཚང་མའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཚུད་ཀྱི་ཡོད་ཅིང།

རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་འདུ་ཐེངས་དྲུག་པའི་ཐོག་གོང་བརྗོད་རྒྱ་ནག་གི་དཔོན་རིགས་དེ་གཉིས་ཀྱི་གོ་གནས་གནས་དབྱུང་གཏོང་བ་གཏན་འབེབས་བྱས་པའི་རྗེས་སུ། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་མིང་རྟགས་བཀོད་ནས་གསལ་བསྒྲགས་བྱས་པ་ཞིག་ཡིན་ཚུལ་བརྗོད་ཡོད་པ་རེད།

དེའང་ད་རེས་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོའི་སྔ་དྲོའི་ཕོ་ཉ་ཟེར་བའི་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གི་ཚན་རིག་ཉམས་ཞིབ་པའི་རུ་ཁག་ཞིག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བའི་རི་རྩེ་རུ་འཛེགས་ཏེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ཉམས་ཞིབ་ཀྱི་ཆེད་དུ་འབྱོར་ཡོད་པའི་གནས་ཚུལ་སྤེལ་གདའ། རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་དེ་དག་འཛམ་གླིང་གི་རི་བོ་མཐོ་ཤོས་ཨང་དྲུག་པ་ཅོ་གཡུ་ཟེར་བའམ་བོད་སྐད་དུ་རི་བོ་ཇོ་བོ་དབུ་ཡ་ཟེར་བའི་སྟེང་དུ་འཛེགས་པའི་སྐོར་རྒྱ་ནག་གི་ཚན་རིག་ཉམས་ཞིབ་དང་སྐོར་སྐྱོད་རུ་ཁག་དེའི་འགོ་ཁྲིད་ཨན་བེ་ཞང་ཟེར་བ་དེས་རྒྱ་ནག་གི་ཚན་རིག་ཉམས་ཞིབ་དེའི་ལས་དོན་ནང་ཚན་རིག་ཉམས་ཞིབ་པའི་རུ་ཁག་བཞིའི་ནང་ནས་ཚན་རིག་ཉམས་ཞིབ་པ་ཁྱོན་བརྒྱ་དང་ཉི་ཤུ་ལྷག་གིས་ཉམས་ཞིབ་གནང་བཞིན་ཡོད་པ་དེས། རི་བོ་མཐོ་བའི་ས་ཁུལ་དེའི་ཁུལ་དུ་གནམ་གཤིས་འགྱུར་ལྡོག་དེ་དག་གི་ཐོག་ནས་མཚོ་བོད་མཐོ་སྒང་གི་ཁོར་ཡུག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་ཤེས་རྟོགས་ཐུབ་པའི་དམིགས་ཡུལ་བཟུང་གི་ཡོད་པ་མ་ཚད། ཉམས་ཞིབ་དེ་བརྒྱུད་དེ་ཨེ་ཤི་ཡའི་ཆུ་བོའི་འབྱུང་ཁུངས་ལ་འགྱུར་ལྡོག་བྱུང་བ་དེའི་ཐོག་ནས་ཁོར་ཡུག་དང་ནག་རྫས་ཀར་བོན་གྱི་འཁོར་རྒྱུག་དང་ཁོར་ཡུག་སྲུང་སྐྱོབ་བཅས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་མིན་སྐོར་ཚན་རིག་ཉམས་ཞིབ་པ་ཁོང་རྣམས་ཀྱིས་ཉམས་ཞིབ་མཛད་རྒྱུའི་ཁོངས་སུ་ཡོད་པའི་གནས་ཚུལ་ཐོན་གདའ། ཡིན་ནའང་རྒྱ་ནག་གི་ཚན་རིག་ཉམས་ཞིབ་རུ་ཁག་སོགས་ཀྱིས་ཁོར་ཡུག་སྲུང་སྐྱོབ་དང་ཉམས་ཞིབ་ཀྱི་མིང་ཐོག་ནས་ལས་དོན་ཅི་འདྲ་ཞིག་སྤེལ་ནའང་དེ་དག་ནི་རྒྱ་ནག་རང་ཉིད་ཀྱི་དགོས་མཁོ་དང་ཁེ་ཕན་གྱི་ཆེད་དུ་ཡིན་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་རྒྱ་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། ད་ལྟའི་རྒྱ་ནག་གཞུང་གིས་བོད་ཀྱི་ས་ཐོག་ལ་སྤྱིར་བཏང་ད་གཅིག་ཁོར་ཡུག་དང་ག་རེ་ཞིབ་འཇུག་བྱས་ན་དེའི་དམིགས་ཡུལ་དེ་ཨ་ནི་ས་གནས་དེའི་གི་ཁོར་ཡུག་སྲུང་སྐྱོབ་དང་ལྷག་པར་དུ་ས་གནས་དེའི་བསྡད་མཁན་གི་མི་མང་གི་ཆེད་དུ་ཞིབ་འཇུག་བྱེད་གི་ཡོད་ཡ། ད་བར་དུ་བྱུང་མྱོང་ཡོད་པ་མ་རེད། ཚང་མ་རྒྱ་ནག་ཁོ་རང་ཚོའི་དགོས་མཁོ་དང་རྒྱ་ནག་གཞུང་གི་དམག་དོན་དང་ཆབ་སྲིད་དང་རྒྱ་ནག་མི། རྒྱ་རྒྱ་ནག་དེ་རྒྱ་ནག་པ་དེ་ཚོ་རྒྱ་མི་དེ་ཚོ་བོད་ལ་སྤོར་ན་ཨ་ནི་ག་འདྲ་ཅིག་དཀའ་ངལ་འཕྲད་གི་འདུག་དེའི་ག་འདྲའི་གདོང་ལེན་བྱེད་གི་འདུག་དེ་རྐྱང་རྐྱང་རྐྱང་རྐྱང་ཞིབ་འཇུག་བྱེད་གི་ཡོད་རེད་དེ་འདི་འདི་འདྲ་བའི་ཞིབ་འཇུག་དེ་ང་ཚོའི་ས་གནས་ས་ཐོག་གི་བོད་མི་རིགས་ལ། ཕན་ཡ་དང་བོད་མི་རིགས་ཀྱི་མ་འོངས་མདུན་ལམ་ལ་བསམ་བློ་བཏང་ཞིབ་འཇུག་བྱེད་གི་མེད་ཡ་དེ་གསལ་པོ་རེད་དེ་རྒྱ་ནག་ཁོ་རང་ཚོའི་དགོས་མཁོ་དང་ཁོ་རང་ཚོ་གི་འཛམ་གླིང་གི་ཁྱིམ་མཚེས་རྒྱལ་ཁབ་གདོང་ལེན་བྱེད་ཡ་ལ་སོགས་པ་ཨ་ནི་ཁོ་རང་ཚོ་གི་དགོས་མཁོའི་ཆེད་དུ་ཞིབ་འཇུག་བྱེད་གི་ཡོད་པ་མ་གཏོགས་ཨ་ནི་བོད་མི་རིགས་ལ་ཕན་ཡ་དང་བོད་ཀྱི་ས་ཐོག་གི་ཁོར་ཡུག་འགྱུར་བ་ལ་ཕན་ཡ་དེ་འདྲ་བསམ་བློ་བཏང་དེའི་ཆེད་དུ་མ་རེད་ཟེར་ཡ་དེ་གསལ་པོ་རེད་ལ། དེ་ནི་དེང་སྐབས་ཨ་རིའི་ནུབ་བྱང་པོར་ལེན་ནང་བཞུགས་བཞིན་པ་སྐུ་ཞབས་ཀརྨ་བཟང་པོ་ཤར་པ་ལགས་ཁོང་ནས་དེ་སྔ་གངས་རི་ཇོ་མོ་གླང་མ་དང་རི་བོ་ཇོ་བོ་དབུ་ཡག་རྩེ་ལ་འཛེགས་མྱོང་མི་ཞིག་ཡིན་པ་ལ་ཁོང་ལ་རི་བོ་ཇོ་བོ་དབུ་ཡག་དང་གངས་རི་ཇོ་མོ་གླང་མའི་རི་རྩེ་ལ་འཛེགས་པའི་ཉམས་མྱོང་དང་མྱོང་ཚོར་སྐོར་དྲི་རྩད་ཞུས་པའི་སྐབས་སུ་ཐོག་མར་ཁོང་གི་སྐོར་ངོ་སྤྲོད་གནང་རོགས་ཞུས་པར་ཁོང་གིས་དབྱིན་སྐད་ཀྱི་ཐོག་ནས

ལོ་བཅུ་དྲུག་ཙམ་གྱི་བར་དུ་བསྡད་དེ་སློབ་གྲྭ་རུ་ཕྱིན་ནས་སློབ་སྦྱོང་བྱས་པའི་རྗེས་སུ་བལ་ཡུལ་གྱི་རྒྱལ་ས་ཀཱཏ་མན་ཌུ་ནང་ཆེས་མཐོའི་སློབ་སྦྱོང་གི་ཆེད་དུ་བསྐྱོད་དེ། བལ་ཡུལ་གྱི་རྒྱལ་སའི་ནང་ཡོད་པའི་ཀྲི་རི་བྷུ་ཝན་གཙུག་ལག་སློབ་གྲྭ་ནས་ཁྲིམས་ཀྱི་ཐོག་ལ་ལོ་ལྔའི་རིང་ལ་སློབ་སྦྱོང་བྱས་ཏེ་ཁྲིམས་ཀྱི་གཙུག་ལག་སློབ་ཐོན་གནང་ཡོད་པ་དང། དེ་བཞིན་གསར་འགོད་ཀྱི་སློབ་སྦྱོང་དང་དབྱིན་ཇིའི་སྐད་ཀྱི་ཐོག་སློབ་སྦྱོང་གནང་ཡོད་པ་དང། དེ་ནས་ཁོང་ད་ཆ་ཨ་རིའི་ནུབ་བྱང Portland རུ་གནས་སྡོད་བྱེད་བཞིན་ཡོད་ཀྱང།

དེ་ནས་རི་བོ་ཇོ་བོ་དབུ་ཡག་དེ་རི་བོ་མཐོ་གྲས་ཤིག་ཡིན་པ་ཙམ་དུ་མ་ཚད་རི་བོ་ཇོ་བོ་དབུ་ཡག་དེ་ནི་ཧ་ཅང་མཛེས་སྡུག་ལྡན་པའི་རི་བོ་ཞིག་ཀྱང་ཡིན་པ་དང་རི་བོ་དེ་ལ་ཇོ་གཡུ་ཟེར་ནས་མིང་ཐོགས་དགོས་དོན་དེ་ནི་རི་བོ་དེའི་ལྷོ་ཕྱོགས་སུ་བལ་ཡུལ་གྱི་ས་ཁོངས་སུ་ཡོད་པའི་གཡུ་ཡི་མདོག་ལྟར་དུ་ཡོད་པའི་མཚོ་དེ་ཆགས་ཡོད་པ་ལ་བརྟེན་ནས་བོད་མི་དང་ཤར་པ་ཚོས་ཆུ་དང་མཚོ་དང་མཚོ་མདོག་གཡུ་ལྟར་ཡོད་པའི་ཆ་ནས་མཚོ་གཡུ་ཟེར་ནས་རི་བོ་དེ་ལ

ཁོང་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་སྤྱི་ཟླ་བཅུ་བའི་ཚེས་བཅུ་དགུ་ཉིན་རི་བོ་ཇོ་བོ་དབུ་ཡག་གི་རྩེ་ལ་ཐོག་མར་འཛེགས་མི་དེ་ཨོས་ཏྲེ་ལི་ཡའི་རི་འཛེགས་པ་ཧུ་བར་ཏྲེ་ཆི་དང་ཇོ་སིབ་ཇོར་ཤི་ལར་དང་པ་སངས་ཟླ་བ་ཤར་པ་གསུམ་ཡིན་པ་དང། དེ་ནས་དེའི་རྗེས་སུ་རི་བོ་ཇོ་བོ་དབུ་ཡག་ཟེར་བའམ་རི་བོ་ཇོ་གཡུ་ཟེར་བའི་རི་བོ་དེ་ལ་འཛེགས་མི་རི་འཛེགས་པའི་སྡེ་ཁག་བརྒྱ་ཕྲག་མང་པོ་བྱུང་ཡོད་པ་དང་བར་སྐབས་ས་མཚམས་ནི་བལ་ཡུལ་དང་བོད་རང་སྐྱོང་ལྗོངས་ཟེར་ནས་འབོད་པའི་ས་མཚམས་དབྱེ་མཚམས་གསལ་བོ་མེད་པ་ལ་བརྟེན་ནས་བལ་ཡུལ་དང་བོད་ཀྱི་ཕྱོགས་གཉིས་ཀ་ནས་རི་འཛེགས་པས་འཛེགས་ཡོད་ཀྱང་ད་ཆ་བལ་བོད་གཉིས་ཀྱི་ས་མཚམས་ཀྱི་ཐོག་ལ། འགྲོ་བསྐྱོད་བྱེད་རྒྱུའི་ཐོག་ལ་དམ་བསྒྲགས་ཆེན་པོ་ཡོད་པ་ལ་བརྟེན་ནས་རི་བོ་ཇོ་བོ་དབུ་ཡ་ཡི་ཐོག་ལ་རི་འཛེགས་པ་མང་ཆེ་བས་བོད་ཀྱི་ཕྱོགས་ནས་རི་བོ་ཇོ་བོ་དབུ་ཡའི་རྩེ་ལ་འཛེགས་བཞིན་ཡོད་པ་དང། དེའི་རྒྱུ་མཚན་ནི་བོད་ཀྱི་ཕྱོགས་ནས་ཇོ་བོ་དབུ་ཡ་ལ་འཛེགས་པའི་འགྲོ་ལམ་དེ་ཉེན་ཁ་དེ་ཙམ་མེད་པ་དང་བལ་ཡུལ་ཕྱོགས་ཀྱི་འགྲོ་ལམ་དེ་ནི་དཀའ་ལས་ཁག་བ་དང་ཉེན་ཁ་ཆེ་བ་ཡོད་པའི་སྐོར་འགྲེལ་བརྗོད་གནང་དགོས། དེ་ནས་ཡང་ཁོང་གིས། One of the exciting part of climbing Choyu is when you get on the summit, you have a great view of uh, Mount Everest close by and also the other mountains like uh, Makalu, Hotse, Nopse. And uh, the climb on Choyu, most people like it because from the summit, you have a great view of the mountains around. རི་བོ་ཇོ་བོ་དབུ་ཡ་ཡི་རི་རྩེ་ལ་འཛེགས་པའི་ཐོག་ནས་མྱོང་ཚོར་དང་མཐོང་སྣང་སྤྲོ་སེམས་ཁུར་བ་ཞིག་ཡོང་གི་ཡོད་པ་དེས་ན་གངས་རི་མཐོ་ཤོས་རི་བོ་ཇོ་མོ་གླང་མ་དེ་ཉེ་འཁྲིས་སུ་ཡོད་པ་དང་གཞན་རི་བོ་མ་ཀ་ལུ་དང་ལྷོ་རྩེ་དང་ནུབ་རྩེ་སོགས་རི་བོ་མང་པོ་ཞིག་མཐའ་ནས་བསྐོར་ནས་ཡོད་པ་དེས་རི་བོ་ཇོ་བོ་དབུ་ཡའི་རྩེ་ནས་མཇལ་ཐུབ་བཞིན་ཡོད་པ་དེས་ན་མཛེས་སྡུག་ལྡན་པའི་ལྟ་སྣང་དང་མཐོང་སྣང་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། འཛམ་གླིང་གི་གངས་རི་མཐོ་ཤོས་ཨང་དྲུག་པ་རི་བོ་ཇོ་བོ་དབུ་ཡ་ཟེར་བའི་མཐོ་ཚད་དེ་རྒྱ་མཚོ་ནས་བརྩིས་ན་མི་ཀྲར་བརྒྱད་སྟོང། ཉིས་བརྒྱ་བཅུ་མེད་གཅིག་ཙམ་ཡོད་པ་དང། རི་བོ་དེ་ནི་བོད་ཀྱི་སྟོད་གངས་རིན་པོ་ཆེ་ནས་ཤར་ཕྱོགས་སུ་ཀི་ལོ་མི་ཀྲ་སུམ་ཅུ་ཙམ་གྱི་ས་ལ་ཆགས་ཡོད་པ་དང། རི་བོ་དེ་ནི་བལ་ཡུལ་གྱི་ཤར་པ་གནས་ཡུལ་སོ་ལོ་ཁུམ་བུ་ས་ཁུལ་གྱི་ས་མཚམས་བར་ལ་ཆགས་ཡོད་པ་རེད། སྤྱིར་དེང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡང། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།